བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལེན་པར་སེམས་དམ་པ་དང་བཅས་ཏེ་སེམས་པར་བཞུགས། གང་སེམས་པར་འཇའ་འོད་མཆོད་ཀྱི་རིམ་པ་འདི་ནི་ད་བར་དུ་ཐོས་གྲོལ་ཡིན་པས། ད་བར་དུ་ཐོས་གྲོལ་སེམས་མེད་འདི་ལུགས་ཡང་ནང་ཚན་ལུགས་དེ་དང། བཞི་པའི་ཡས་ནི་བཞི་ལས་རྒྱལ་བ་ཅན་དྲུག་པའི་ཡས་ནི་དྲུག་ལས་རྒྱལ་བ་དེ་བསྐྱེད་པའི་བདུན་པའི་ཡས་ནི།

ད་འདི་ད་ལྟོ་ང་བཅས་ར་དུམ་གྲ་གཅིག་ཁ་དབྱེ་སྟེ་གི་སྦེ་རེ་རེ་བཞིན་དུ་ཞུ་བའི་སྐབས་ཡིནམ་ལས་དེ་དང་པ་དེ་རང་བཞིན་སྐྱེ་གནས་ཀྱི་བར་དོ་སེ་མི་དེ་ཞུ་བའི་སྐབས་འམ་དེ་རང་བཞིན་སྐྱེ་གནས་ཀྱི་བར་དོ་སེ་མི་དེ་ཡ་དེ་ཚད་བྱུས་དུ་བཟུང་བས་ད་ང་བཅས་ར་མ་ཡི་མངལ་ལས་སྐྱེས་ཞིནམ་ལས་སྦེ་རིགས་མཐུན་སྲོག་གི་དབང་པོ་དེ་བ་དྭངས་ཏེ་གི་སྦེ་མ་ཤི་ཚུན་ཚོད་ཀྱི་བར་ན་ལུ་ད་གནས་པའི་ཀྱི་ཆ་དེ་ལུ་བར་དོ་སེ་སླབ་ཡིན། ཨ་འདི་གི་སྐབས་ལུ་ང་བཅས་ར་གིས་འབད་ནི་བཞག་ནི་ག་དེམ་ཅིག་འདུག་ལ། ཚོགས་བསགས་སྒྲིབ་སྦྱང་ག་དེམ་ཅིག་འབད་ནི་འདུག། དེ་མིན་པ་སྦེ་སྡིག་པའི་གི་ལཱ་འབད་དེ་ཡར་སོང་བ་ཅིན། འགྱོ་ས་དེ་དམྱལ་བ་ལུ་ཡིན་པས། ཨ་འདི་ད་ལྟོ་ང་བཅས་ར་གི་རང་བཞིན་སྐྱེ་གནས་ཀྱི་བར་དོ་དེ་བར་དོ་གཞན་ལས་ཀྱང་ཆོས་ཕྱི་རྟོག་ཏོ་ཕྱིའི་བར་དོ་གཞན་ལས་ཁྱད་པར་དུ་གྱུར་པ་ཡོད། དེ་གོ་སྐབས་སྦོམ་ཡོད་པའི་ས་གོ་གཅིག་ཡིན་པས། འདི་གི་སྐབས་ལུགས་ལྔ་བྱེ་བྲག་གི་ཐོས་བསམ་སྒོམ་གསུམ་འདི་སུ་ལས་གཞན་པའི་དཔལ་དེ་སྐྱེས་པའི་དཀར་པོ་དགེ་འོས་ལགས་ཏེ་ཆུ་འགོ་གཅིག་ཡིན་རུ་ཡ་བརྩེ་དུང་སྐྱེས་ཏེ་སྐྱེས་པའི་ལས་གཞན་པས་བསྒྲུབ། ནག་པོ་མི་དགེ་འོས་ཀྱི་ལགས་སེ་མི་དེ་ཆུ་འགོ་གཅིག་རང་ཡིན་རུ་ཕ་ལས་གཞན་པའི་དཔའ་འང་བས་པས་དེ་སྦས་ཐབས་བྲག་གཅིག་པའི་བ་ཅིན་མཚོ་གསར་གྲིབ་ལྗང་སེ་མི་དེ་ལུ་ལས་གཞན་པའི་བཙུན་ཚུགས་ཡིན་པས་མཚོའི་གསར་གྲིབ་ལྗང་དེ་ལས་གཞན་པའི་སྦྱོར་བའི་སྒང་ལས་མཚོ་གསར་གྲིབ་ལྗང་གི་གྲལ་པོ་དེ། དེ་ང་བྱེ་བྲག་གི་རྒྱུད་ལུགས། ཚེ་རབས་འཁོར་བ་ཐོག་མ་མེད་པ་ནས་བསགས་པའི་སྡིག་སྒྲིབ་དེ་སུ་ག་ར་དག་སྟེ་འགྱོ་མས། དེ་ལས་བརྟེན་ཏེ་གི་སྦེ་ཚེ་དང་བསོད་ནམས་དེ་སུ་ཡར་འཕེལ་ཏེ་འགྱོ་ནི་ཡིན་པས། དེ་མཐར་ཐུག་གི་འབྲས་བུ་དེ། དེ་སངས་རྒྱས་ཀྱི་གོ་འཕང་ཐོབ་ནི་དེ་འམ། འདི་འབད་ནི་དེ་གིས་ང་བཅས་ར་རང་བཞིན་སྐྱེ་གནས་ཀྱི་བར་དོ་དེ་གི་སྐབས་ལུ། འབད་དགོཔ་བཞག་དགོཔ་དང་ལག་ལེན་འཐབ་དགོཔ་ལེ་ཤ་ཅིག་ར་ཡོད་མི་ཡིན། འདི་དེ་སུ། དེ་ལེགས་ཞིམ་སྦེ་འཐབ་ཤེས་དགོས་འོང་སེ་ཞུ་ནི་ཡིན། ད་དེ་གསུམ་པས་ལས་གཞན་པའི་ལག་ལེན་ཐབས་བདེ་སྐྱེད་པས། སོ་སར་སྒྲིབ་སྦྱང་ལུགས་ལས་གཞན་པའི་བརྩོན་ཐུས་སམ་སྒོམ་གསུམ་འདི་སོགས་ལས་གཞན་པའི་བརྩོན་བདེ་སྐྱེད་པའི་ཐ་གུ་གོ་བ་ཅན། དང་པོ་རང་ལྔ་ཅི། ཐོབ་པར་དཀའ་བས་ཀྱི་མིའི་ལུས་རྟེན་སེམས་མེད་དེ། ག་དུམ་སྐྱེས་པའི་ཐོབ་ཐོབ་ཡིན་ན། དེ་ཐོབ་ལྟ་ལུགས་བྱམས་སྟོང་ལྟོ་གཅིག་ཡོད་པས་ན་མེད་པས་ན། འཇུག་དགའ་བྱེད་ལས་བསྟན་ཏེ་ཡེ་བའི་ཤིམ་ལས་པས་ཏེ་མི་ཡི་ལུས་རྟེན་འདི་ཐོབ་པས་ན་དེའང་འདི་དེས་སོ། ཐོབ་པར་དཀའ་བའི་མི་ཡི་ལུས་རྟེན་འདི། དེ་ཐོབ་པའི་ཀྱི་ཚུལ་འདི་ལུས་ལས་གཞན་པའི་ལྷག་གོ། སྲི་ཞུ་ནི། ད་མི་ལུས་འདི་བྱམས་སྟོང་ཐོབ་པའི་ཐོབ་ནི་ཅི་མི་འདུག། རྒྱུ། དཔེ། བྲང་སྲི་སྟེ་རྒྱས་པའི་ཇོ་ཡི་སྒོ་ནས་ཐོབ་པར་དཀའ་བ་ཡིན་པས་རྒྱུ་ལུས་མནོ་བསམ་དང་རུ། དཔེ་གསུམ་གྱི་ལུས་བཞག་སྟེ་རྒྱས་པའི་ཚེ་ཕྱིར་རུ་དཔེ་ཡི་སྒོ་ནས་ཀྱང་རྙེད་པར་དཀའ་བ། བྲང་གསུམ་གྱི་ལུས་སམ་རུ་དང་རུ་བྲང་གི་སྒོ་ལས་ཀྱང་རྙེད་པར་དཀའ་བ། ང་བཅས་རང་གི་མི་ཡི་ལུས་རྟེན་འདི་འཇམ་ཏོང་ཏོ་འབད་ཐོབ་ནི་མིན་འདུག། རྒྱུ་འདི་ག་ཅི་དགོཔ་སྨོ་ཟེར་བ་ཅིན་རྒྱུ་ཚུལ་ཁྲིམས་རྣམ་པར་དག་པ་ཀྱི་གཞི་བཟུང་དགོས་པས། ང་བཅས་རང་ཇི་སྲིད་འཚོ་ཡི་གི་བར་དུ་ཟེར་ཏེ་གིས་འབད་ཁས་བླངས་དམ་བཅའ་ཞུ་སྟེ་གིས་འབད་ཚུལ་ཁྲིམས་རྣམ་པར་དག་པའི་ཀྱི་གཞི་བཟུང་ཚུགས་པ་ཅིན་འདི་རབ་འམ། དེ་སྦེ་མ་ཚུགས་རུང་ཉིན་གཅིག་གི་དོན་ལུ་མ་ཎི་སྨྱུང་གནས་ལ་སོགས་པ་ཞིང་སྒྲུབ་པ་ཨ་ནི་བཟུམ་དེ་ཚུ་བསྲུང་ནི་གི་ཏེ་དོན་ལུ་འབད་ཞིནམ་ལས་པས་དེ་ཡི་སྐབས་ལུ། སང་ཉི་མ་མ་ཤར་གྱི་བར་དུ་ཉིན་གཅིག་ཡིན། ཉིན་མཚན་གཅིག་གི་དུས་ལོ་པའི་ཤིམ་ལེ་བའི་ང་ཆེ་ར་སྡོམ་པ་ལང་ནི་ཡོད། དེ་འང་དེ་སོ་མེད་ཀྱི་གཞི་ཚུལ་ཁྲིམས་རྣམ་པར་བརྟགས་པ་དེ་སུ་ཡང། སྣང་ཞིམ་དག་པའི་བསྲུང་བྱ་དང་མ་རྒྱལ་བའི་ལས་གཞན་པའི་བསྲུང་མ་སུབ་དྲག་བྱེད་པའི་བ་ཅིན། དེ་ང་ཆེ་ར་ལྷ་དང་མི་ཡི་གོ་འཕང་ཐོབ་ནི་དེ་དེ་བ་བཞག། ད་དེ་ལས་འདས་པ་དམ་པའི་ཀྱི་ཆོས་སེམས་མེད་དེ་སུ་ཡིན། སྒྲ་ཐོས་པ་ཙམ་གཅིག་གིས་ས་ཕྱོགས་ན་ལོ་སྐྱེ་བ་ཡ་ལ་ཁ་ཡུ་ཡུ་ཡུ་སེང་མེད། དེ་རིགས་དྲུག་གི་གནས་སོ་སོ་ནང་ལུ་སྐྱེ་འགྱོ་ནི་ཨིན་པས། ད་ང་བཅས་ར་དེ་བཟུམ་སྦེ། རྒྱུ་དཔེ་གྲངས་གསུམ་གྱི་སྒོ་ནས་ཡོད་པའི་ཡིན་ན་ལས་མི་ཡི་ལུས་རྟེན་ཐོབ་པར་དཀའ་བ་ཟེར་མི་འདི་ཡོད་པས་ན་ལས། དེ་རྒྱུ་ཡི་གི་སྒོ་ལས། ཐོབ་དཀའ་མི་འདི། རྒྱུ་ཚུལ་ཁྲིམས་རྣམ་པར་དག་པ་བསྲུང་མི་འདི། དེ་གནམ་མེད་ས་མེད་དཀོན་དྲགས་ཨིན་པས། ད་ཨ་ནི་རྒྱུ་ཚུལ་ཁྲིམས་རྣམ་པར་དག་པ་ཅིག། དེ་མ་བསྲུང་བ། དེ་ཡོད་ཀྱི། དེ་དག།

མཐོ་རིས་ལུ་སྐྱེ་བ་དཀའ་བའི་གི་རྒྱུ་མཚན་འདི་གིས། དེ་འབདཝ་ལས་བརྟེན་ཏེ་གིས་འབད་མི་ཡི་ལུས་རྟེན་འདི་ཐོབ་པར་དཀའ་བ་ཡོད་ཟེར་མི་འདི་ནོག་ས་དང་ཤེས་དགོ་ཟེར་མི་ང་བཅས་རང་གི་ད་དུང་ལས་ལ། རྒྱུ་ཡི་སྒོ་ལས་དེ་དེ་སྦེ་འདུག། དེ་དཔེ་ཡི་སྒོ་ལས་ཡང་རྙེད་པར་དཀའ་བ་ཡོད་མི་ཡི་ལུས་རྟེན་འདི། དཔེར་ན་ང་བཅས་ར་གི། སེམས་དཔའ་རི་གང་དེ་ཅི། དེ་ལ་བ་འོག་ཤིང་འདའ་བས། དེ་ཡང་རྒྱང་གི་ལོགས་ལུ་ལྟོ་སྟངས་ལྟ་བ་ཅིན། དེ་ཡང་ཆགས་ནི་གི་དཔེ་མིན་འདུག་པས། ཆགས་མི་ཚུགས་པས་སྡོད་མི་ཚུགས་པས།

རྡོ་ཧུ་ཅིག་ཚུ་དཔོག་སྟེ་ལྟ་བ་ཅིན། ཤིང་གི་དུང་རྡོ་ཅིག་ཚུ་བཏོན་ཏེ་ལྟ་བ་ཅིན། དེ་དཔོག་ལྟ་བ་ཅིན། ཤིང་གི་སྡོང་པོ་གཅིག་གི་འོག་ལས་ཕར་ག་དེམ་ཅིག་གི་འབུབ་གྱོག་མོ་གཅིག་གི་ཚང་ནང་ལུ་འབུབ་གྱོག་མོ་ག་དེམ་ཅིག་ཐོན་ནི་འདུག། ང་བཅས་ར་འབྲུག་རྒྱལ་ཁབ་ཀྱི་མི་འདི་བ་ད་ཨ་ནི། གྱོག་མོ་གི་ཚང་ཅིག་ནང་ཡོད་མི་གི་གྱོག་མོ་འདི་གྱངས་ཁ་མང་བས། འདི་ལྟར་དྲག་འབད་ཞིནམ་ལས་པས།

ས་འདི་ཚེའི་མི་འདུག། ས་ཀྱི་ཐོག་ཀ་ལུ་ག་ཏི་ཏཱ་ས་ལུ་སྦུབ་ལྗོངས་མ་སེམས་ཅན་གྱི་གང་དེ་འདོད་པས་དེ་སོགས་ཀྱི་སེམས་ཅན་དེ་བྱང་ཁ་ག་ཏིམ་གྱི་འོག་ནས་ཡིན་པས་སེམས་ཅན་ཨ་ནི་དེ་སོགས་ཚེའི་མི་འདུག། དེ་བོ་ལས་བསྟན་བདེ་སྐྱིད་པས་འདི་བ་དེ་ལོག་ཐབས་གསུམ་ཐབས་སྐྱིད་པའི་བརྡ་རུ་དམྱལ་བ་དང་ཡི་དྭགས་ཀྱི་སེམས་ཅན་དེ་མང་སེང་བས་དེ་བྱང་ཁ་ལས་བཅད་བདེ་སྐྱིད་པའི་ཚེ་ཅི་རུ་མ་ཕྱི་ར་མི་འདི་ཐོབ་པར་དཀའ་བ་ཨ་འདི་བའི་ཡུལ་སེ་དེ་ཧ་གོ་གོ་སེམས་བས་ལ། ད་དོ་རང་བཞིན་སྐྱེ་གནས་ཀྱི་བར་དོ་སེམས་མི་འདི་ན་ལུ་ང་ཕྱི་ར་ཡི།